གཞན་དུ་ན་སྒྲ་ཡང་མི་རྟག་པར་མི་འགྲུབ་པར་འགྱུར་རོ། མཉན་བྱ་ཡི་སྟེང་དུ་མི་རྟག་པ་མེད་ན་སྒྲ་ཡི་སྟེང་དུ་མི་རྟག་པ་མེད་ཚུལ་དེ་མེད་ན་སྒྲ་ཡི་སྟེང་དུ་མི་རྟག་པ་མེད་ན་སྒྲ་མི་རྟག་པར་འགྲུབ་ཡང་མི་འགྲུབ་པར་འགྱུར་རོ་ཞེ་ན། འོ་ན། གཏན་ཚིགས་མ་སྨྲས་བཞིན་དུ་བློ་ཡུལ་དུ་རུང་བ་ཙམ་གྱིས་གོ་བྱེད་དུ་འགྱུར་རམ། དཔེ་ལ་འབྲེལ་བ་ངེས་པ་ལ་ལྟོས། གཏན་ཚིགས་མ་སྨྲས་བཞིན་དུ་བློ་ཡུལ་དུ་སོང་བ་ཙམ་གྱིས་ཨ་ནི། གོ་བྱེད་ཡང་དག་ཏུ་འགྲུབ་ཀྱི་འདུག་ན་དེར་དང་པོ་ལྟར་ན་གཏན་ཚིགས་བྱས་པ་སོགས་བློ་ཡུལ་དུ་སོང་བ་ཙམ་གྱིས། བྱས་པ་དེ་ག་རེ་སྒྲུབ་པའི་རྟགས་ཡང་དག་རེད།

ད་ལོ་གཏན་ཚིགས་བློ་ཡུལ་དུ་སོང་བ་ཙམ་གྱིས་གོ་བྱེད་དུ་འགྱུར་གྱི་ཡོད་ན་གཟིགས་ཡར་དང། དེ་རེད་ཟེར། མ་ཡིན་པ་གཞན། ཕྱི་རྒོལ་དེ་ལ་གོ་བྱེད་ཡང་དག་ཏུ་འགྱུར་བ་ལ་ཕྱི་རྒོལ་དེ་གིས་འབྲེལ་བ་ངེས་དགོས་ཀྱི་ཡོད་ན་བསྒྲུབ་བྱ་མ་རྟོགས་གོང་དུ་འབྲེལ་བ་ངེས་དགོས་ན་སྒྲ་ཆོས་ཅན་མི་རྟག་སྟེ་མཉན་བྱ་ཡིན་པའི་ཕྱིར་དེ་ལ། བསྒྲུབ་བྱ་མ་རྟོགས་གོང་དུ་འབྲེལ་བ་ངེས་ཚད་མ་མི་འདུག་ཟེར་ལབ་ཀྱི་ཡོད་རེད་བ། རང་ལུགས་ལ་ག་རེ་ཟེར་ཡག་རེད། གཏན་ཚིགས་མ་སྨྲས་བཞིན་དུ་བློ་ཡུལ་དུ་སོང་བ་ཙམ་གྱིས་གོ་བྱེད་དུ། མི་འགྱུར་རེད་བ། ད་མ་སྨྲས་བཞིན་དུ་ག་རེ་ཟེར་ཡག་དེ་དག་རེད།

བདག་མེད་སྒྲུབ་རྒྱུ་ནི་ཡོད་སྒྲ་མི་རྟག་པར་འདུ་བྱ་བ་མེད་པ་ཅིག་བདག་མེད་ཅིང་སྒྲུབ་རྒྱུ་ཡོད་ན་དེ་འདྲའི་དེ་བདག་མེད་གོ་བྱེད་ཀྱི་རྟགས་ཡང་དག་གོ་བྱེད་ཙམ་དག་རེད་ཡིན་ན་ཡང་གོ་བྱེད་ཁོ། ཁོ་དངོས་པོའི་གནས་ཚོད་ལ་གོ་བྱེད་ཡིན་གྱི་ཁོ་བློ་ཡུལ་དུ་སོང་བ་ཙམ་གྱིས་གོ་བྱེད་ཡང་དག་ཏུ་ཁོ་ལ་འགྲོ་གི་མི་འདུག་བ། ད་མ་འགྲོ་ན་ག་རེ་བྱེད་དགོས་ཀྱི་འདུག་ཟེར་ན་ཁོ་བློ་ཡུལ་དུ་སོང་བ་ཙམ་གྱིས་མི་འགྲིག་ག་ཕྱིར་གོ་བྱེད་ཡང་དག་འགྱུར་བ་ལ་ཁོ་དང། གང་བསྒྲུབ་བྱའི་ཆོས་གཉིས་པོ་དེ་ལ་འབྲེལ་བ་ངེས་དགོས་ཀྱི་རེད་རང་ལུགས་དེ་རེད་བ། དེ་དགོས་ན་མཉན་བྱའི་རྟགས་ལ་བརྟེན་ནས་སྒྲ་མི་རྟག་པར་སྒྲུབ་པར་བྱེད་པའི་རྟགས་ཡང་དག་རེད་ཀྱི་མ་རེད་མི་འགྲིག་ག་ག་རེ་རེད་ཟེར་ན། སྒྲ་ཡི་སྟེང་དུ་མི་རྟག་པ་མ་ངེས་གོང་དུ་མཉན་བྱ་དང་མི་རྟག་པའི་འབྲེལ་བ་ཤེས་མཁན་མི་འདུག་ཟེར་ལབ་ཀྱི་ཡོད་རེད་བ། འབྲེལ་བ་ཤེས་པར་བྱེད་ལ་དཔེ་གཅིག་གི་སྟེང་དུ་འབྲེལ་བ་ཤེས་དགོས་པ་དེ་འདྲ་འབྲེལ་བ་ཤེས་པ་དེ་མི་འདུག་ཟེར་ལབ་ཀྱི་ཡོད་རེད་བ། བསྒྲུབ་བྱ་མ་རྟོགས་གོང་ལ། རྟགས་བསྒྲུབ་བྱ་མ་རྟོགས་གོང་དུ་འབྲེལ་བ་ཤེས་མཁན་མེད་ན་རྟགས་དེ་ལ་བརྟེན་ནས། སྒྲ་མི་རྟག་པར་སྒྲུབ་པའི་རྟགས་ཡང་དག་རེད་ཀྱི། མ་རེད་ཟེར་གྱི་ཡོད་ས་རེད་བ། དང་པོ་ལྟར་ན་གཏན་ཚིགས་བྱས་པ་སོགས་བློ་ཡུལ་དུ་སོང་བ་ཙམ་གྱིས་ཀྱང་བསྒྲུབ་བྱ་གོ་ནུས་པར་ཐལ་མར་མེ་བློ་ཡུལ་དུ་སོང་བ་ཙམ་གྱིས་གཟུགས་གསལ་བར་བྱེད་པ་དང་རྒྱུ་མཚན་མཚུངས་པའི་ཕྱིར། གཏན་ཚིགས་སུ་མཚུངས་པའི་ཕྱིར་ཟེར་རྒྱུ་མཚན་མཚུངས་པའི་ཕྱིར། འདོད་ན་འགྲོ་བ་གང་ཡང་བདག་མེད་ལ་རྨོངས་པ་མེད་པ། བདག་མེད་ལ་རྨོངས་པ་མེད་པས། དེ་འདྲའི་ཡིན་ན། འབད་པ་མེད་པར་གྲོལ་བར་འགྱུར་རོ། ཕྱི་མ་ལྟར་ན། མཉན་བྱ་སྒྲ་མི་རྟག་སྒྲུབ་ཀྱི་ཕྱོགས་ཆོས་དང། ལྡོག་ཁྱབ་གཉིས་ཀའང་ཚོགས་པ་མ་གྲུབ་པར་ཐལ་ལྡོག་ཁྱབ་གྲུབ་པ་ལ་འབྲེལ་བ་གྲུབ་དགོས་རེད་བ། འབྲེལ་བ་གྲུབ་པར་བྱེད་པ་ལ། བསྒྲུབ་བྱ་མ་གྲུབ་པའི་སྔ་རོལ་དུ་འབྲེལ་བ་དཔེའི་སྟེང་དུ་ངེས་དགོས་དེ་སྲིད་མི་སྲིད་པའི་ཕྱིར། མི་སྲིད་དེ། དཔེ་གཅིག་གི་སྟེང་དུ་མཉན་བྱ་དང་མི་རྟག་པའི་འབྲེལ་བ་གྲུབ་ཕྱིན་ཆད་ཕྱོགས་ཆོས་གྲུབ་པའི་སྟེང་དུ་དཔེ་གཅིག་གི་སྟེང་དུ་གང་དུ་མཉན་བྱ་དང། མི་རྟག་པའི་འབྲེལ་བ་དེ་གྲུབ་སོང་ན།

འབྲེལ་བ་ངེས་དགོས། ཕྱོགས་ཆོས་གྲུབ་པའི་སྟེང་དུ་འབྲེལ་བ་ངེས་སོང་ན་སྒྲ་མི་རྟག་པ་ངེས་འགྲོ་བ་རེད་ཡིན་ཙང་རྟགས་དེ་རྟགས་ཡང་དག་རེད་ཀྱི་མི་འདུག་བཤད། མཉན་བྱ་སྒྲ་མི་རྟག་པ་སྒྲུབ་བྱེད་རྟགས་ཡང་དག་རེད་ཀྱི་མི་འདུག་བཤད། བསྒྲུབ་བྱ་མ་གྲུབ་པའི་སྔར་དཔེ་ལ་འབྲེལ་བ་ངེས་པ་མི་སྲིད་པའི་ཕྱིར།